ཡར་ས་ནས་རྫུན་ཐ་མ་ཁོང་ས་ནས་ཁ་སུ་ག་ཡི་བི་ཇེ་པི་བར་ཏི་ཡ་ཇུ་ཋ་པར་ཏི་བར་ཏི་ཡ་ཇུམ་ལ་པར་ཏི་བར་ཏི་ཡ་ཇོ་ཀར་པར་ཏི་ཀུན་ནི་ཟེར་རིན་འདུག་ག་དེ་དགུ་ནི་ཁྱེད་ནང་ང་སུ་རིགས་ཡོང་བ་ནང་དུས་དུས་སི་ཀ་ངེ་ཡ་ཚང་མ་མདུན་ལ་འབིང་ང་མཛད་དེ་ལེ་ཁྱེད་མགོ་ཟ་མོ་ཞུགས་སན་སི་ཁྱེད་ང་རོ་ང་དེ་ལག་སི་ཨ་མ་བུ་མོ་ཚང་མ་ལེ་ངེ་ཡ་ཚང་མ་དུས་དུས་ལ་མདུན་ལ་འབིང་ང་མཛད་དེ་ལ་དྭགས་པོ་ཁྱོང་ཅེས་ནོར་མཁན་ཀུན་ལམ་དྲང་པོའི་ཀ་ཁྱོང་ཅེས།

ལོ་བརྒྱ་ཆ་དྲུག་རང་སྐྱོང་ཚོགས་པ་གཉིས་པ་ངའི་སྲུལ་ཏེན། ཨེམ་པི་ཨ་ང་དང་བཀལ་ཏེ་བཏངས་ག་རེ་ཨ་ཆེ་དིན། དུས་བདེ་མོ་ག་རེ། འཕྲི་ཅེས་མ་ནེ་སྤར་ཅེས་སི་དཔེ་ར་འདུག་མི་རུག་ཅོ། བི་ཇེ་པི་ནང་ང་འཕྲི་ཅེས་མ་ནེ་ཉུང་བཅོ་ཅེས་མ་ནེ་སྤར་ཅེས་སི་དཔེ་ར་འདུག་མི་རུག་ག་རེ་ཨ་ཆེ་དིན། ག་རེ་ཁི་ཨ་ཆེ་དིན།

བདུན་བརྒྱ་བརྒྱད་བརྒྱ་རེ་ང་དང་ཞིང་བད་པ་ཚང་མ་སྲོག་སོང་སྟེ་གྲོངས་ཏེ། གོང་མ་ནས་མི་ཚང་མ་ཀུ་ཅོ་བཏངས་ཏེ་ལྡི་ལི་ལམ་ང་དང་ཚང་མ་ཊི་ཝི་ལ་གཟིགས་སོང་ཙམ་ཞིག་དར་བ་དར་སོང། སོང་པ་སང་རྒྱ་གར་པོ་དེ་རིང་ཚུག་པ་བི་ཇེ་པི་ཡ་དེ་རིང་ཚུག་པ་སྲུལ་མ་ཉན། ལ་དྭགས་པའང་དེ་རིང་ཚུག་པ་སྲུལ་མན་ཡོང་ན་ཨི་གོ་མི་ཆོག་ལྕམ་སྐྱ་ལྕབ་བྷུ་རུ་སི་ཚང་མ་ལས་ཨི་ལྕམ་སྐྱ་ཚང་མས། ན་ནིང་ལོ་གཉིས་གསུམ་ནས་ཕར་ལ

མ་ཡོང་སའི་ཕྲུ་གུ་ནི་བླ་མས་སྟོན་ཚ་སིག་ཤི་ཌུལ་ལི་སྟོན་ཚ་དེ་ག་སྲུང་བར་ཡོད་མི་རོ་ཆུ་སྐྱོད་པ་སང་ཨི་དོ་ད་ཀུན་ནི་དཔེ་རའི་ནང་ང་རྫུན་མ་ནེ་ཅང་མེད་ནོག་དི་རིང་ལག་པོ་སུན་ལ་ཡ་ཀ་ནོན་ཅེས་མན་ཟེར་རད་ངེ་ལེ་ནོན་ཅེས་མན།

ཐ་ལི་ཅི་ག་སོ་ཐ་ལི་སོ་ཅི་ག་སོ་ཆུ་བ་ཞུ་ཤང་སྤེ་ར་ཅེ་བ་སོང་ཁོ་སི་སི་ནང་ཨེམ་པི་སོ་སོ་ཆ་རུག་ཟེར་ཏེ་དཔེ་ར་བཏངས་ཨེམ་པི་ས་རེད་དེ་ནས་སྤེ་ར་རིག་དང་འདུག་ཐར་ར་ལས་དིག་མོ་གང་ཟེར་འདུག་ལོ་མ་ནི་དུང་ཆུ་རིག་ག་ནོན་ཅེས་མན་ཟེར་འདུག་ལོ་སུ་ཨ་ཟེར་པི་ང་ནི་ཧ་གོ་མི་རག་ལེ་ཧ་གོ་ག་ལ་གོ་ཚར་ཏེ་དེའོ་གོ་ཚར་ཏེ་འདུག་ལོ་ང་ཡང་པ་ཏ་སོང་དེའོ་འོ་དེ་ཁྲོ་པ་ག་ཅེ་ཧྲོག་སུ་འདུག་ལོ་ཨི་དཔེ་ར་ཅི་ཡ་བཏངས་པ་ཡིན་ཟེར་ཏེ་ལེ།

Doctor Engineer ཚང་མ་ཐུགས་གཟུགས་ཀ་ཅིག་དེ་ན་ལེ། དང་ཀྱོ་ནང་མར་ག་ཡང་དང་ག་དེ་སྤེ་ར་དང་ར་པ་ལེ་དེ་པེ་ངེ་ཇོབ་དང་སིན། ཐོས་དང་ར་དང་ག་ཡིན་དང་སི་ག་ལེ། རྒྱ་གར་པོ་ང་ལ་གཅིག་གཅིག་ཡོད་དོ་ག་རེ་གཅིག་གཅིག་ཁྱེད་ཚང་མས། ག་ཚང་མ་བོད་མུ་སུལ་མཱན། སི་ཀི་སེ་ཟེ་དེ་འཛིང་མོ་བཏང་བཅུག་ག། ག་རེ་དེ་བུག་ལ་ཧར་པོ། དེ་འཇིགས་སྣང་པོ་ད་ཡིས་གླེའང་བསླེབས་ཏེ་འདུག། གླེའང་བསླེབས་ཏེ་འདུག་བྷཱ་རཏ་ཇོ་ཌོ་ཡཱ་ཏྲ་ཙམ་ཞིག་བདག་ས་རྒྱ་གར་རི་ན་ང་སྤེལ་ཞིག། ར་ཧུལ་གྷན་དྷི་གཅིག་པོ་ད་རྒྱ་གར་རི། རྒྱ་གར་རི་ཕི་ཡ་ཙམ་ཞིག་བསམ་པ་སི་རེས་བཏང་གིན། ཙམ་ཞིག་བསམ་པ། སྦག་ད་ལི་ཀ་བསམ་པ་སལ་ཀན་དྷིརིང་ཕུརུབ་ཅོས་ཁོ་ར་ན་ཁོ་ར་ཕུརུབ་ཅོས་ར་ཧུལ་གྷན་དྷི་སྐུ་ནི་ཁོ་ར་ཡིན། གིས་རྒྱ་གར་ལ་བསམ་པ་བཏང་མཁན་ང་ཏང་ཡིན་ནོག་ཟེར་ཏེ་ལེ། ཀོང་རེས་པར་ཏི་རྒྱ་གར་ལ་བསམ་པ་བཏང་མཁན་ཡིན་ནོག་ཟེར་ཏེ་ཇོ།

ཀྱི་སྤེ་ར་ཀ་ཚང་མ་མོ་ལིན་མོ་ལིན་མོ་ལིན་ཤོད་པ་སང་ཨིཟམ་ཨ་སར་དར་སོང་སྟེ་འདུག་ལེ་དང་ཨར་ཨེས་ཨེས་ཁོ་རང་ང་ཐོའུ་ཟེར་དགོས་ཀྱི་རྒྱ་གར་ལ་ལས་སྣ་མི་རུག་རྒྱ་གར་ལ་ནོག་རི་མི་རུག་ནོག་རི་མེད་མཁན་ནི་གྲངས་ཀ་རྒྱས་འདུག་ལག་བཞི་བཅུ་ཞག་གསུམ་རྒྱ་གར་ལ་ཀ་རོར་ལག་བཞི་བཅུ་ཞག་གསུམ་ཀ་རོར་ལག་བཞི་བཅུ་ཞག་གསུམ་མི་དང་ཁོང་ནི་ཕི་གར་བཏང་རག་ཨར་ཨེས་ཨེས་ཆེན་མེད་ཀྱི་རྒྱ་གར་ལ་ལས་སྣ་མི་རུག་ཟེར་དེ་ནི། དེའི་ཚང་མ་ཨར་ཨེས་ཨེས་ཟེར་ན་སུ་ཨ་ཟེར་དོན་ནོག་མོ་དི་གོར་མེན་ལ་ཟེར་དོན་ནོག་བི་ཇེ་པི་གོར་མེན་ལ་ཟེར་དོན་ནོག་ཙམ་ཞིག་ཁྲེལ་བ་རག་ག་མེ་རག་ཉེ་རང་མོལ་ཟ་ཡུ་ལ་གོ་ཆོད་དེ་རག་གོ་ཆོད་དེ་རག་གོ་མ་ཆོད་ད་ནོག་བི་ཇེ་པི་ཡ་རྒྱ་གར་སྲུལ་མ་ཉན་ནོག་ལ་དྭགས་སྲུལ་མ་ཉན་ནོག་གླེ་སྲུལ་མ་ཉན་ནོག་ཀར་གིལ་སྲུལ་མ་ཉན་ནོག་ཆོ།

སུ་མི་སང་ཨི་བི་ཇེ་པི་པ་ཏི་ཡ་རི་པན་བཅད་ཙུག་ལེ་ཐད་དེ་ཤི་རུག་ཡ་ལེ། ངའི་ཀོན་སི་ལར་ཅིག་ད་ང་ཡིད་དུ་མེ་རག་སུའི་བཅོས་པིན་ཏུ་ཡོད་ཡག་ཏིང་མོ་ཨའི་བཅོས་པིན་པ། ཟམ་པ་ཞིག་ཡོད་པིན་ཡ་ལེ་ཟམ་པ་གྲུབ་སྟེ་ལོ་ཁ་ཅིག་ཆ། ལོ་ཁ་ཅིག་ཆ་ནོག་ཟམ་པ་གྲུབ་སྟེ་ལེ། ཟམ་པ་ལ་གོང་མ་ནས་རྩི་བསྐུས་ཏེ་ནང་ཡང་ཏོའི་རི་པན་བཅད་འདུག་པ་ལེ། བ་རི་པན་པ་ཏི། རི་པན་པ་ཏི་ཏོ་ཏ་པ་ཏི་ལ་དྭགས་སི་མི་གུན་ནི་དོན་ཚ་ཧ་གོ་མེ་རག་ཨ། ལ་དྭགས་སི་ཕྲུ་གུན་ནི་མིག་གི་ནང་མཆི་མ་མཐོང་ང་མི་རུག་ག།

ཨ་ཤ་པོ་མོ་གུན་ནི་ཀ་ཕན་ཅེས་མ་ཨ་མ་གུན་ལ་ལས་ལུས་ན་ང་ཚེར་པོག་སུ་སི་ཏཱ་ན་ཁྱེར་ར་ནོག་ཧོ་སི་པི་ཏལ་ལ་ཁྱེར་དོག་ཁྱེར་མི་རུག་ལེ། ཁྱེར་དོག་ཁྱེར་མི་རུག། ཚེར་བཞི་ཁྱེར་དགོས་ས་ནོག་བཞི་པ་དེ་ནས་ཕྲུ་གུ་འབྱོར་ཙ་ན་ཕྲུ་བ་ཀ་ཁྱེར་དགོས་ས་ནོག་ཨ་ཤ་ངེ་པོ་སྐྱོད་དགོས་ས་ནོག་དེ་ནས་སུ་ཞིག་པེ་ནེ་ཡོད་མཁན་སུ་ཞིག་པེ་ནེ་མེད་མཁན་ཡོང་ནོག་སུ་ཞིག་ལས་སྣ་ཡོད་མཁན་སུ་ཞིག་ལས་སྣ་མེད་མཁན་ཡོང་ནོག་སུ་ཞིག་པེ་ནེ་མ་ཨར་ཡོད་མཁན་སུ་ཞིག་ཉལ་བ་ཅན་དྲི་འུ་ཐུག་རི་ཡོད་ཀྱ་ཅིག།